དགེ་ཚུལ་སློང་གི་སྡོམ་པ་ཡོང་གི་ཡོད་རེད་ད་དེ་མེད་ན་ནི་དགེ་བསྙེན་གྱི་སུ་འདྲ་ཡིན་ནི་ནི་སོ་སོའི་རྒྱུད་ལ་ཡང་དགེ་བསྙེན་གྱི་སྡོམ་པ་ཡོད་རེད་བ། དེ་མེད་ན་ལས་སོ་སོའི་རྒྱུད་ལ་ཡང་ཚུལ་ཁྲིམས་མི་འདི་སྐད་ཡིན་དགོས་རེད། དེ་གཅིག་རེད་དེ་ནས་ལྷ་རྗེས་སུ་དྲན་པ་ཟེར་དེ་ང་ཚོ་ནམ་རྒྱུན་དུས་རྒྱུན་དུ་ད་ཅིག་བླ་མ་དཀོན་མཆོག་དེ་དེ་སྐད་གང་ག་དཔང་པོ་ལ་མདུན་གྱི་ནམ་མཁའ་ལ་བཞུགས་འདུག་བསམ་ས་ང་དེ་འདྲས་ཀྱི་བསམ་བློ་གཏོང་རྒྱུ་དེ་རེད་པ། དཔང་པོའི་ཚུལ་གྱིས་ཡོད་བསམ་ས་ཞིག་ང་ཚོ་མ་ངེས་སར་ད་ཁོ་ཚོར་མ་ངེས་བསམ་ས་ཞིག་ཁུ་ཁ་མ་ཟས་ཡོད་ཁོ་ཚོར་ག་ཞིག་ནི་དཔེ་བསགས་མ་ངེས་སར་འོ་འདྲས་གཅིག་ཡོང་གི་རེད་བ། ད་སོ་སོ་གཅིག་པོ་ཡིན་ན་ང་རང་གཅིག་པོ་སྡོད་ཐུབ་པ་ཡིན་ན་ནི་སུ་གང་མེད་ཙང་བསམ་ས་ཅིག་ཡང་ཁུ་གཅིག་དོགས་ཞོག་ནས་ཁུ།

དངོས་གནས་དགའ། དེ་ལུས་མེད་ལ་ལ་ཡོད་དུས་འཇོག་དགོས་ལྷ་ཀླུ་དང་སྐྱེས་ལྷ་དེ་ཚོ་དང་ཡུལ་ལྷ་དེ་ཚོ་དང་དེ་ཚོར་ཕར་ཚུར་འཛེམ་དགོས་པ་རེད། ང་ཚོ་ཚང་ཚང་སྐྱེ་ཆེན་དེ་འདྲ་བ་འདྲ་བྱེད་ཀྱི་འདུག་ཨང། སོ་སོའི་མི་དེ་གཅིག་པོ་ཁྲི་ལ་བཤད་ནས་ལེ་གང་ཚོ་ཅི་ལ་ལུས་མེད་ན་གང་ག་ཧ་གོ་དྲི་ཁྱེད་ཚང་ངས་སྐྱེ་ཆེན་ཁོག་མ་དོ་ཤེས་མེད་དེ་གང་འདྲའི་ཆེ་སུ་མན་ན་གང་ག་ཧ་གོ་དེ་ཤེས་སུ་འཚོ་འུ་འདྲ་ཡོང་གི་འདུག་ཨང། ད་སྡུག་ཅག་བྱེད་ས་འདྲ་རྐུ་མ་རྐུ་ས་སུ་འདྲ་རྒྱ་རི་རྒྱ་ས་སུ་འདྲ་ཡང་བ་ད་ག་རེད། ཅིག་དེ་མི་ཉུང་ཉུང་ཅིག་དང་ཅིག་ཅིག་གང་ག་ཧ་མ་གོ་ས་ས་ཅིག་ཅིག་ལ་དེ་འདྲ་རེད་ཅེས་པའི་རྒྱ་རི་རྒྱ་རྐུ་མ་རྐུ་ཡ་འདྲ་བྱེད་ནས་གང་ཚོ་ཅི་འདྲ་གང་ག་ཧ་གོ་བསྡད་ཀྱི་འདུག་ཨང། ང་ཚོས་ད་ལྟ་ཅིག་དཔེར་ན་ལུང་པ་འདི་ནང་ལ་ཡང་དཔེ་ཆ་བལྟས་ཉམས་ལེན་བྱས་ཡག་པོ་ཞེ་པོ་ཅིག་བྱས་དེ་འདྲ་ཅིག་ཡོད་ན། ད་ལུང་པ་འདི་ནང་ལ་ཡོད་དེ་ཉོ་དཀར་ཕྱོགས་ལ་དགའ་བའི་ཆོས་སྐྱོང་སྲུང་མ་དེ་ཡེ་གེ་ཡག་ཉིམ་དོ་ཡང་ཁོ་རང་ཚོ་ཡང་དགའ་པོ་བྱུང་ཞིག་ད་ང་ཚོ་ཡག་པོ་ཡོང་བ་སངས་རྒྱས་བསྟན་པ་དར་བ་ཕྱིན་ན་ང་ཚོའི་ལུང་པ་འདི་འདྲས་འདི་འདྲས་ཅིག་ལ་ཡང་དགེ་སློང་འདི་འདྲས་ཅིག་གིས་དཔེ་ཆ་བལྟས་ཡག་པོ་ཡོང་གི་འདུག་ཨ་ན་པཱ་ལགས་ཅིག་ཅིག་གིས་ཆོས་ཡག་པོ་བྱེད་ཀྱི་འདུག་ཅིག་ཅིག་མ་མ་ཅིག་ཨ་ན་ཨ་མ་ལགས་ཅིག་ཅིག་གིས་མ་ཎི་ཡག་པོ་བགྲང་གི་འདུག་ཟེར་ཁོ་རང་ཚོ་དགའ་འགྲོ་གི་ཡོད་ད། འོ་ཐུག་རེད། ད་དཔེ་གང་བྱུང་མ་བྱུང་བཤད་དཔེ་གཅིག་སྐྱག་རྫུན་བཤད་ཕར་ཚུར་ཕྲ་མ་རྒྱབ་དུག་བཤད་དཔེ་དཀྲུག་བཤད་དུག་སྟོད་ཉེན་ཅན་ཡིན་ན་ཨེ་ཆུ་སྐྱེས་ལྷ་དང་དེ་ཚོ་ཕར་ཚུར་ད་ཡོང་གི་མི་འདུག་ཨ་ང་ཚོ་ལུང་པ་རྒྱུན་ནས་ཡོང་ཡ་མི་འདུག་བྱས་ཁོ་རང་ཚོ་ཕར་ཚུར་ཤོད་རེས་བྱེད་ཀྱི་དུག་བཤད་སྐྱག་རྫུན་དུག་ཕྲ་མ་དཀྲུག་དེ་དང་བླ་མ་དཔེ་རི་ཁྲོད་བཤད་དཔེ་ཡོག་སྦུག་སྦུག་ཡོག་བསྡད་ས་དེ་དཔེར་ན་རྗེ་བཙུན་མི་ལ་དཔེ་སྦུག་སྦུག་མི་མེད་ལུང་སྟོང་སུ་གང་ག་ཧ་མ་གོ་སེ་ས་ཆ་དེ་འདྲ་ལ་ཕར་བསྡད་བྱས་ནས་རྗེ་བཙུན་མི་ལའི་རྣམ་ཐར་དེ་མཛད་པའི་རྣམ་ཐར་དེ་གི་ཆ་ཚང་ལ་གང་གི་ལུང་ལ་མ་ཕབ་ཡོང་གི་འདུག་ཨ། དེ་སུས་བྱེད་དགོས་ཟེར་ན་དཀར་ཕྱོགས་ལ་དགའ་བའི་ལྷ་ཀླུ་དེ་དག་གིས་མར་སྐད་གྲགས་བཟོས་ཡོང་གི་རེད་ད། ཡག་པོ་བྱས་ནས་ལས་གཏུགས་ས་རེད་སྡུག་ཅག་བྱས་ནས་ཡང་གཏུགས་ས་རེད། བྱས་ཙང་ང་ཚོ་ཁ་ལ་བདག་པོ་རྒྱག་དགོས་རེད་ཟེར་འོ་དེ་འདྲ་འདུག་པ། ད་སྐད་ཆ་ཡག་པོ་བསྒྲགས་ཡོད་ན་མི་ལ་ཕན་ཐོགས་ཡོད་དེ་མགྱོགས་སུ་བལྟ་དེ་འདྲ་ཡག་པོ་བསྒྲགས་ཡོད་ན་ཕར་བཤད། འོ་ད་ཤོད་དང་ཚོགས་ཞིག་ནས་མི་ལ་ཕན་ཐོགས་ཡོད་མཁོ་དེ་ཨེ་ཡིན་ནས་སོ་སོའི་ངོས་ནས་མི་ལ་ཕན་ཐོགས་ཡོད་པའི་སྐད་ཆ་བཤད་ཐུབ་ཙང་སོ་སོ་ཆོས་བྱས་པ་རེད། ད་སྡུག་ཅག་དེ་འདྲ་ཡིན་ན་དཔེ་གཅིག་ཡིན་གཅིག་མིན་གཅིག་གི་ལན་རེ་ཞིག་སྐད་ཆ་དེ་འདྲ་བྱས་པ་རེད་བསམ་མར་བས་དེ་འདྲས་སུ་ལག་གིས་བལྟས་ན་དེ་ཆོས་ཤིག་ད་ཡོད་མ་རེད། འོ་དེ་ཡིན་ད། ད་ང་ཚོ་རྗེས་དྲན་དྲུག་ཟེར་འདུག་པ་དེ་འདྲ་ཞུ་དགོས་དེ་ལྷ་རྗེས་སུ་དྲན་པ་ཟེར་དེ། ཨ་ནི་སོ་སོའི་ཅིག་ད་སྟོན་པ་སྐུ་དྲིན་ཅན་དང་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པ་དང་རྩ་བའི་བླ་མ་དང་བཅས་པ་གང་ག་མདུན་གྱི་ནམ་མཁའ་ལ་བཞུགས་ཏེ་ཡོད་བསམ་ས་ཅིག་འོ་འདྲའི་གི་བསམ་བློ་བཏང་བྱས་ད་ངའི་ལས་ཀ་ཡག་སྡུག་ག་རེ་བྱས་ནས་ལས་ཁོང་རྣམ་པས་མཁྱེན་གི་རེད་ད་སྡུག་ཅག་འདྲ་རྩ་བ་ཉིད་ནས་བྱེད་ཀྱི་མེད་ཨང་བསམ་ས་ངོ་འོ་དེ་འདྲའི་གི་བསམ་བློ་བཏང་དགོས་དེ་གལ་ཆེན་པོ་རེད་འོ་དེ་འདྲ་བ། ང་ཚོ་དེ་རྒྱལ་ཁབ་ཀྱི་ཁྲིམས་ཀྱི་སུ་རེད་དེ་ད་ཆོས་ལུགས་ནང་ནས་བཤད་ཞོག་ལས་རྒྱུ་འབྲས་ཟེར་དེ་འགྲིག་གི་མ་ད་རྒྱལ་ཁབ་ཀྱི་ཁྲིམས་ཀྱི་སུ་རེད་དེ། གཅིག་སྒོ་བདེ་པོ་འཁྲབ་ཐུབ་པ་དང་ལྟག་སྒོ་དང་བྲོ་ཆོ་ཡག་པོ་དེ་འདྲ་ཡོད་ན་འཚམ་འཚམ་ཡང་བཟོ་རྒྱུ་ཡོད་རེད་ཡོད་རེད་དཔེར་ན་ལོ་ཚད་བརྒྱད་ཅུ་བཟོ་ཡ་དེ་འདྲ་ཡིན་ན་ཁོ་ལྟག་སྒོ་རྒྱུག་ད་མར་གཅོད་ན་ལོ་ཚད་ལྔ་ཚད་སུམ་ཚད་ལ་མར་ཕབ་ཐུབ་ད་ལས་རྒྱུ་འབྲས་ཟེར་དེ་ག་གེ་བཟོ་ཡ་ཡོད་མ་རེད་ད། ཁོ་རང་དང་པོ་ག་ཚད་ལས་ག་ཚད་བསགས་ཤེས་ན་ཁ་ཐུག་ཐག་སྨིན་རྒྱུ་རེད་མ་གཏོགས་ཅིག་དེ་ག་གེ་ལྟག་སྒོ་རྒྱུག་ཡ་ཡོད་མ་རེད་ག་གེ་བྱེད་ཡ་ཡོད་མ་རེད་བྱེད་སྟངས་དང་པོ་ནས།

ད་མི་ལ་མགོ་སྐོར་གཏང་ཆོག་གི་རེད་པ་སོ་སོའི་གཅིག། དཔེར་ན་ཅིག་ང་ཚོ་ནང་མི་གཅིག་ལ་ཆ་ཚང་མེད་ན་ལས་སོ་སོའི་ནང་མི་ལ་མགོ་སྐོར་གཏང་ཆོག་གི་རེད་བཟའ་ཟླ་ལ་མགོ་སྐོར་གཏང་ཆོག་གི་རེད་དེ་ལས་འབྲས་ལ་མགོ་སྐོར་རྒྱུ་ནི་འགྲོ་སོང་ཡོད་མ་རེད་པ། ཅིག་སྐྱག་རྫུན་ཡིན་ནའི་འདྲ་གང་ནི་དེ་དེ་བཤད་ཆོག་གི་རེད་ལས་འབྲས་ལ་འགྲོ་སོང་རྒྱུ་ནི་ཡོད་མ་རེད། བྱས་ཙང་དེ་སུ་ད་ལྷ་རྗེས་སུ་དྲན་པ་ད་དེ་གའི་དཔང་པོའི་ཚུལ་གྱིས་མདུན་གྱི་ནམ་མཁའ་ལ་བའི་བཞུགས་བཞུགས་པ་ཡོད་སང་ས་སམ་སྟོང་ཞིག་ད་ཨེ་ད་གའི་འགྲིག་འགྲུག་འོ་དེ་ད་ད་འདྲ་ཡིན་ད། སངས་རྒྱས་རྗེས་སུ་དྲན་པ་ཆོས་རྗེས་སུ་དྲན་པ་དགེ་འདུན་རྗེས་སུ་དྲན་པ་བཅས་གསུམ་བཤད།

དཔེར་ན་སོ་སོ་གཅིག་ཡོན་ཏན་ཤེས་ཀྱི་མེད་པ་བྱས་གཅིག་དགོན་པ་འདྲ་ལ་ད་བཅར་མ་ཐུབ་པ་བྱས་དཔེར་ན་སྐྱེས་པ་ཡིན་ནའི་འདྲ་གཅིག་བུད་མེད་ཡིན་ནའི་འདྲ་ག་ནས་ལས་ད་གཅིག་ཆོས་བྱེད་བླ་མ་དགེ་བའི་བཤེས་གཉེན་སྐུ་མདུན་ལ་ཕར་བཅར་མ་ཐུབ་པ་དེ་འདྲའི་དབང་ད་ད་རེས་འདྲས་ཅིག་སློབ་གྲྭ་རུ་ད་མ་སོང་ནས་ཚར་སོང་ད་ཡིན་ནའི་སྐྱེ་བ་ཕྱི་མ་དེ་ངས་དངོས་གནས་བྱས་ནས་ལས་བེད་དྲག་ཅིག་ཡག་པོ་ཅིག་ཡོང་ང་བསམ་བསམ་དུ་ད་འདས་རྗེས་དྲན་དྲུག་ཟེར་དེ་འོ་དེ་བསམ་བཏང་ངོ་འདི་དགོངས་དགོངས་ད་འདིའི་ཉམས་ལེན་འོ་དེའི་ཉམས་ལེན་དུས་རྒྱུན་དུ་བསམ་བློ་བཏང་ཐུབ་པ་ཡིན་ན་ཡག་པོ་ཞིག་བྱུང་དགོས་རེད། ང་ཚོ་ད་ག་དུ་དགོང་དག་མར་ཉལ་དུས་ནས་ད་སང་ཉིན་ལས་ཀ་བྱེད་ཀྱི་ཡོད་ད་སང་ཉིན་ག་དེ་འདྲས་ཀྱི་རྩིས་གཏང་བྱས་མར་ཉལ་འགྲོ་གི་རེད་པ།

ཆང་རྣམས་ལས་ལྡོག་དེ་བཞིན་དགེ་བ་ཡི་འཚོ་བ་ལ་ཡང་མངོན་པར་དགྱེས་པར་མཛོད། ཡང་འདི་རྒྱལ་པོ་བདེ་སྤྱོད་བཟང་པོ་ལ་སློབ་དཔོན་ཀླུ་སྒྲུབ་ཀྱིས་ཕར་གསུང་གི་ཡོད་རེད་ད། དགེ་བའི་ལས་ལམ་བཅུ། ད་དགེ་བ་བཅུ་ཟེར་དེ་རེད། དགེ་བ་བཅུ་པོ་ང་ཚོ་དོན་གྱི་མི་དགེ་བ་བཅུ་ཡིན་པ་མི་དགེ་བ་བཅུ་པོ་དེ་ལུས་ཀྱི་གསུམ་བྱས། ངག་གི་བཞི་བྱས་ཨ་ནི་ཡིད་ཀྱི་གསུམ་འོ་དེ་ག་ལ་མི་དགེ་བ་བཅུ་ཟེར་ད་མི་དགེ་བ་ཟེར་དགོས་ག་རེ་ཟེར་ན་མི་དགེ་བ་ཟེར་དགོས་པ་མི་དགེ་བ་ཟེར་དེ་མ་སྐྱིད་པ། སྡུག་བསྔལ། དཀའ་ངལ། འོ་འདྲ་བྱེད་ལ་མི་སྐྱིད་པ། ས་ག་བ་ས་ལ་དུས་དུ་སྐྱིད་པོ། ཡག་པོ། ཕུགས་བསམ་ཚོགས་པོ། བཀྲ་ཤིས་པོ་ལོ་ལེགས་པོ་ས་ཆ་དྲུག་གི་རུ་བ། ད་མི་སྐྱིད་པོ་བཅུ་ཐུབ་མི་དཔེར་ན་རྫུན་ཕྲ་མ་ཚིག་རྩུབ་ཆེ་ནས་ངག་གི་སྲུབ་བུ་དེ་འོ་དེ། ཁ་ནས་མ་མི་སྐྱིད་པོ་ཆགས་བྲོ་དེ་འོ་དེ་ད། ད་རྫུན་སུ་དེ་སྟེགས་ཚིག་ཤོ་ཡག་དེ་རུ་བ། ད་སྟེགས་ཚིག་ལ་ཆེན་པོ་བཤད་ཆོག་གི་རེད་ཆུང་ཆུང་བཤད་ཆོག་གི་རེད་ཆུང་ཆུང་དཔེར་ན་ཅེ་ཡ་ཤག་ལ་བྲོ་ཉེ་ཡིན་ན་ནུ་ལོ་བྲོ་ཉེ་ཡིན་ས་སུ་འདྲ་བཤད་ཆོག་གི་རེད། ཨ་ནེ་ཆེན་པོ་གྲོགས་མོ་ཡ་མའི་ཕར་ཚུར་གཅིག་དཀྲུགས་ཤོད་བཟོ་འདྲ་གཅིག་དོ་ལུང་པ་ཕར་ཚུར་གཅིག་དོ་འཁྲུག་པ་དཀྲུགས་ཟ་སོལ་དེ་འདྲའི་ཆེན་པོ་བཤད་ཆོག་ད་སྐྱག་རྫུན་གང་དག་ཆེ་ཆུང་སྣ་མིན་སྣ་ཚོགས་བཤད་ཆོག་གི་འདུག་པ་འོ་ད་སྐྱག་རྫུན་རྩ་བ་ཉིད་ནས་ཤོད་རྒྱུ་མ་རེད་ད་སྐྱག་རྫུན་ཤོད་མཁན་ཟེར་དེ། སྐབས་སུ་སྐབས་སུ་དེ་ལམ་འགྲོ་རྒྱུག་མདོག་ཁ་པོ་བྱས་ཡག་པོ་བཟོ་འདྲ་གང་འཚམ་ཅིག་ནས་མི་གྲལ་ནས་རྦད་དེ་བུད་ཀྱི་རེད་ད། འོ་ད་གང་འཚམ་ཅིག་ནས་ལུང་པའི་ནང་གི་མི་སྒང་གས་ད་དེའི་ཁ་ལ་ཆ་བཞག་རྒྱུ་མི་འདུག་ག་ཟེར་ཅིག་ཨ་ནེ་གཞུག་གུ། སྐད་ཆ་ཅིག་བཤད་ན་རེ་རེ་སྐད་ད་རེ་སྙན་དངོས་གནས་ཡིན་ད་ཟེར་ཅིག།

ཧོན་དོན་དུས་བུད་ནས་ཚུལ་དོ་དག་གཉིས་པོ་དེ་ཕར་ཚུར་གཏུགས་རབ་སྦྲོས་དུ་མ་སོན་ཏང་དུས་དུ་ཨན་ཡང་དགོངས་དག་ཞུ་རྒྱུ། འོ་ད་ཨན་ངའི་ཁ་ནོར་ཤག་ཨན་ཡང་དུས་དུས་ག་རེ་ཟེར་བ་རེད་ཟེར་གུ་རའི་ཁར་སུ་རི་གཅིག་ཟེར་བྱེད་ཀྱི་རེད་པ་ཨན་སྐྱ་རི་ཤོར་ཤག་ཟེར་ལབ་པས་མོ་ཆུང་ཡང་ན་དང་པོ་ནས་ཁ་བཙུམ་ཡང་དང་པོ་ནས་དགོངས་དག་མ་ཞུས་ད་ད་ག་རེད་པ་ད་ཨན་དགོངས་དག་ཞུ་ཡག་རྩིས་རྒྱབ་ན་དང་པོ་ནས་ཁ་བཙུམ་དུས་ད་ཡག་ཤོས་རེད་དེ་འདྲའི་སྐྱག་རྫུན་ཤོད་མོ་མི་དཀྱིལ་ལ་མ་གཅིག་ངོ་ཚ་ལུག་ག་ངི་ཆི་མོ་གོ་དེ་ཡག་པོ་མི་འདུག་ངོ་སྐྱག་རྫུན་ཤོད་ཡག་ཟེར་དེ་ད་དེ་འདྲའི་ཕྲ་མ་རྒྱག་དེ་ད་དཀྲུགས་ཤིང་རྒྱག་དེ་ནས་ཚུར་གཅིག་ཙམ་ཞིག་འདུག་ན་དེ་སྒང་གཉིས་ཙམ་ཞིག་རྒྱབ་གཉིས་ཙམ་ཞིག་འདུག་ན་དེ་སྒང་གསུམ་ཙམ་ཞིག་རྒྱབ།

ཚེ་འདི་ལ་བསམ་བློ་བཏང་ནས་ལས་ཡག་པོ་ཞིག་མི་འདུག་གོ། ཨེ་སྐྱེ་བ་ཕྱི་མ་ལ་བསམ་བློ་བཏང་ནས་ལས་དོན་ཚོགས་དམྱལ་བ་རེད་ཡི་དྭགས་རེད་དུད་འགྲོ་རེད་དེ་འདྲ་ལ་སྐྱེ་ཡག་གི་རྒྱུ་ཆགས་འགྲོ་གི་རེད་ད་དཀྲུགས་ཤིང་རྒྱག་དེ། ད་ག་རེད་པ། སོ་སོའི་བསམ་བློ་བཏང་ནས་ལས་སོ་སོའི་སྐྱིད་པོ་དགོས་འདོད་ཕྱིར་ཨེ་ནི་སོ་སོའི་མི་དེ་གཉིས་ཕར་དཀྲུགས་ཤིང་རྒྱབ་དེ་ནི་ཁོ་གཉིས་མ་སྐྱིད་པོ་བཟོ་གི་འདུག་ག་ཨེ་སོ་སོའི་ཕར་ཕྱོགས་དེ་གཉིས་མ་སྐྱིད་པོ་བཟོ་གི་དེ་ནི་འོ་དེ་སྡིག་པ་ཟེར་མི་མ་སྐྱིད་པོ་བཟོས་དེ་ལ་སྡིག་པ་རེད་མི་དགའ་ན་ཆོས་རེད་མི་མ་དགའ་ན་སྡིག་པ་རེད། འོ་དེ་རེད་ད་སྐད་ཆ་དྲང་པོར་བཤད་ན་ང་ཚོ་ནམ་རྒྱུན་ནས་ཟེར་གི་ཡོད་ཨ་མི་དགའ་ན་ཆོས་རེད། ཨ་ད་རེས་ཁྱེད་རང་གི་སྐད་ཆ་དེ་འདྲས་བཤད། ཁོ་གཉིས་གཉིས་འཆམ་པོ་ཞི་བོ་ཡོད་དུ་འཇུག་དེ་བར་མ་འཆམ་པ་བཟོས་གྲོང་པ་ཡིན་ནའི་འདྲ་གྲོགས་པོ་ཡིན་ནའི་འདྲ་གང་ཡིན་ནའི་དེ་མ་འཆམ་པ་བཟོས་ཞིག་ཁོ་གཉིས་མ་དགའ་བ་ཆགས་པ་རེད་ཨ་མི་མ་དགའ་བ་བཟོས་ན་ཆོས་མ་རེད་བ་སྡིག་པ་ཤ་སྟག་གི་རེད་བ་འོ་ད་རྫུན་བཤད་ཕྲ་མ་བཤད་ད་ཚིག་རྩུབ་ཟེར་དུས་ཨེ་ན་སྐད་ཆ་གཅིག་ད་ཅིག་ཁ་རྡུང་སྟེར་གི་འདུག་ཡག་སོ་ད་དུ་ཚོད་ཁྲལ་གི་འདུག་ད་ཚིག་རྩུབ་ས་འོ་ད་ཅིག་ཕི་ནས་ཚོས་སྐད་ཆ་ཡག་པོ་ཞིག་དྲིས་གི་འདུག་ན་ལས་དེ་བ་པོད་དུ་རྒྱག་སོ་ད་ཁ་ངན་རྒྱག་སོ་ད་ཡོད་རེད་བ་ང་ཚོས་ཚོགས་བསགས་ད་བསོད་ནམས་བསགས་ས་ཞོར་རེད་བ་དེ་སྐད་ཆ་བཟང་པོ་ཞིག་བཤད་པ་ན་ལས་ཚོགས་བསགས་རྒྱུ་ཡོད་རེད་ད།

སྤྱི་ཚོགས་ཁག་ལ་བསམ་བློ་བཏང་ནས་ལས་ཁ་དོན་མ་ཚུགས་པའི་ཆེད་བཙོན་རར་འགྲོ་མཁན་དེ་འདྲའི་འདུག་ག་བོད་ནང་གོ་མེད་ན་འདུག་ག་ལས་ཏིག་ཏིག་སི་ཡོད་རེད་ཁ་དོན་མ་ཚུགས་ཆེད་སྐད་ཆ་ཁྱད་མཚར་འདྲས་བཤད་ཨང་དོན་དུས་ཁྲིད་འགྲོ་ཡ་འདྲས་ཡོད་རེད་ད་ཁ་གལ་ཆེན་པོ་འདུག་ག་ཁ་ཚེ་ད་རེས་བཙོན་ར་ལ་བཅུག་དགོས་ལ་སྐྱེ་བ་ཕྱི་མ་དམྱལ་བ་ལ་བཅུག་གི་འདུག་ག་ང་ཚོ་དཔེ་ལས་ཡུལ་བ་ཁ་རིང་པོ་ཞིག་ལུས་ཙོག་གེ་ཞོག་རོགས་ཨ་སི་འོ་དེ་རེད་ད། ཁ་དོན་མ་ཚུགས་པ་ཞིག་ཨ་ལུས་ཡུལ་བ་ལས་ཨ་ནི་ལུས་གང་ལ་ལྕགས་རང་སོར་ད་རྒྱག་པ་སི་ཡོད་རེད་པ་བྱས་ཙང་ཁ་རིང་པོ་ཞིག་ལུས་ཙོག་གེ་ཞོག་རོགས་ས་དེ་འོ་སྡུག་སི་རེད་བྱས་ཙང་ད་ཁ་ལ་ཁ་ཉེས་པ་གསུམ་འདུག་གོ། རྫུན་གཅིག་བྱས་ཕྲ་མ་གཅིག་བྱས་ཚིག་རྩུབ།

ཁོ་གཉིས་བར་མ་འཆམ་པ་བཟོས་ཤོག་གུ་རེད། ཆོ་རྒྱུ་ནི་ཡོག་མ་རེད་པ། ད་དེ་མ་འཆམ་པ་བཟོས་ནས་ཁྱོད་རང་གཅིག་ཡ་ཚེ་རིང་ལུགས་གྲོས་ཡར་བྱེད་ད་གཅིག་ཡ་གཅིག་དོག་ཡར་གྲོས་ཡར་བྱེད་ཅིག་ཕན་གི་ཡོད་ན་ད་གཅིག་རེད་དེ་དེ་ནི་ཅང་ཕན་ནི་ཕན་ཡ་ཅང་ཡོང་གི་མི་འདུག་ད་དོམ་གཅིག་འདུག་གྲོས་ཡར་བྱེད་མ་གཏོགས་གཅིག་གི་རྒྱུ་ནི་ཡོང་གི་མི་འདུག་བྱས་ཙང་ད་དོན་འབྲས་རྩ་བ་ཉིད་ནས་བྱེད་རྒྱུ་ཡོག་མ་རེད། ཡག་པོ་རྒྱུ་ནི་ཡོག་མ་རེད་གསུངས་པ་ལྟ། འདི་ངས་ངག་གི་ཡིན་ད། ད་དེ་འདྲ་ལུས་གི་རེད། སྲོག་གཅོད་པ་བྱས་མ་བྱིན་པར་ལེན་པ་བྱས་མི་ཚངས་པར་སྤྱོད་པ་ཨ་ས་རེད། ད་སྲོག་གཅོད་པ་ས་དེ་ང་ཚོ་འབུ་སྲིན་སྲོག་ཆགས་ཡན་ཆད་ནས་ཅེས་བཤད་ཤོག་གུ་རུ་བ། འོ་དེ་ད་སྲོག་གཅོད་ལ་ང་ཚོ་དངོས་གནས། ད། དངོས་གནས་གཅིག་ད་ཉེན་ཁ་ཆེན་པོ་ཞི་བོ་ཆགས་བསྡད་ཀྱི་ཡོད་རེད་སྲོག་གཅོད་ཟེར་དེ་ད་མ་བྱས་པ་ལས་མ་འགྲིག། ཁོ་ཚོ་ཧང་ཞིག་སྐད་གཅིག་བྱེད་དགོས་དུས་ད་ཨ་ན་ཁག་པོ་ཞི་བོ་ཆགས་བསྡད་ད། ལོ་རེ་རེ་ལུག་བསད་ཀྱི་ཡོད་རེད་ར་བསད་ཀྱི་ཡོད་རེད་ཨ་ནི་གཡག་བསད་ཀྱི་ཡོད་རེད་དེ་འདྲའི་གི་ཐོག་ནས་གཅིག་རྩིས་གཅིག་མ་སོང་ནས་གཅིག་རྒྱོབས་ཤིག་དང། ད་སྲོག་གཅོད་ལ་དངོས་གནས་གོ་ལོག་ཚ་པོ་ཞི་བོ་ཆགས་བསྡད་ཀྱི་ཡོད་རེད་འོ་དོ་དོ་བ། དཔེ་གོ་ལོག་ཚ་པོ་རེད། ང་ཚོ་ཨ་མདོ་ངོགས་ལ་ཡོད་དུ་འཇུག་དེ་གཅིག་པ་གཅིག་རྐྱང་རེད་ཨ་མདོ་ཁོང་ཚོ་ཁག་གཅིག་ལ་ཡག་དུད་ཚང་གཅིག་ལ་ཡག་དཔེ་ནོར་དྲུག་བརྒྱ་བདུན་བརྒྱ་སྟོང་ཕྲག་ཡག་ཁ་རྒྱལ་ཁྱོན་དེ་འདྲ་ཡོད་སྲིད་ཀྱི་ཡོད་རེད་དེ། གུ་ཁྱོད་སྐྱབས་ཚེ་ལོ་གང་གི་ནོར་གང་ལག་པ་བརྗེ་བསྒྱུར་བ་ལྟ། ཨེ་འདི་བྱས་འདུག། གོ་ལོག་ཚ་པོ་འདུག། སྟོང་ཕྲག་ཡོད་བྱས་ནི་དགའ་གི་རེད་མི་ལ་ཕར་ངོམ་གྱི་རེད་ང་ཚོ་སྟོང་ཕྲག་ཡོད་ད་བྱས་ནི་ངོམ་གྱི་རེད་དེ་གང་དང་ག་རེ་བྱས་ནས་ལས་འདི་གས་གང་དེ་ལག་པ་བརྗེ་བསྒྱུར་བ་ལྟ་ཨེ་འདི་བྱས་ཡོད་འདུག་ད་འདི་གས་སྲོག་བཅད་ནས་མ་གཏོགས་ཨེ་ན་ཁག་པོ་འདུག་ཨེ་འདི་བྱས་ཚུལ་བྱེད་སྟངས་ད་ང་ཚོ་ཨ་ལེ་གཅིག་ནོར་དང་རྫུན་གང་ག་ལ་འབྲེལ་པ་བྱས་ནས་མ་བྱས་རང་བྱས་རེད་འཚོ་བ་སྐྱེལ་བ་འདི་རེད་དེ་ད་སྲོག་གཅོད་དེ་ང་ཚོ་ད་ང་ཚོ་གང་གའི་རྒྱུས་ཡིན་པ་ད་སོ་སོ་ང་ཁྱེད་རང་ཚོ་འདི་ན་ལ་ཡ་གྱེ་འགོག་འདི་འདྲས་འདུག་དེ་མ་ཡིན་པའི་འདི་འདྲས་འདུག་ཁྱིམ་ཚང་ཟིན་པ་ནས་ཆེ་ད་དེ་བུ་དོ་ག་ཚད་སྲོག་བཅད་འདུག་གྲངས་ཀ་ཞིག་རྒྱོབ་དང། ད་ཧ་ལམ་བཞི་བཅུ་ལྔ་བཅུ་དྲུག་བཅུ་བདུན་བཅུ་ཁ་ཤས་ལ་ནི་བརྒྱ་ལོན་འདུས་འགྲོ། འོ་དེ་ར་ལུག་གི་སུན་ཏྲ་ད་གཅིག་ཏུ་གླང་གོག་གི་སུན་ཏྲ་ད་བ་ཕྱུགས་གི་སུན་ཏྲ་ད་ད་ད་ཡ་དེ་འདྲ་ད་གྲ་མ་འདྲ་ཡ་གཅིག་ཡ་རྩ་ག་ད་མ་སུན་ཡ་གཅིག་ལྟོས་ཤིག་དང་ད་ཞི་ད་ལི་ས་ད་ར་སྲོག་གཅོད་ས་ད་དངོས་གནས་ཉེན་ཁ་ལྕི་པོ་རེད་ད། དཔེ་ཉེན་ཁ་ལྕི་པོ་རེད། ཨ་ང་ཚོ་ཁྱེད་ཚ་ཤུལ་དུ་བ། སོ་སོ་ཏིའི་ཚིར་ཤི་ན་ནི་ཤི་མོ་གི་ནི་ཤི་མོ་ངའི་སམ་སེམས་ཁྲལ་རྒྱབ། ཨ་དོ་རྣམ་རྒྱལ་ཚེ་ཆོག་ཤི་ད་ད་ཞི་བོ་བྱེད་ཀྱི་རེད་བ། ཚེ་རིང་རི་ཡ་བྲག་གི། ཨ་ཕར་ཕྱོགས་ཚེ་ཐུང་བཏང་གི་འདུག་པ་སྐྱི་བག་གི་འདུག་པ་སྲོག་བཅད་ཀྱི་འདུག་པ། ཐུབ་ཚོད་གཏོང་གི་འདུག་ཨ། བྱས་ཙང་ཅིག་ད་མ་བྱས་པ་དངོས་གནས་ངས་དེ་འདྲས་ཤེས་ཡོད་མ། ང་ཚོའི་འཚོ་བ་སྐྱེལ་སྟངས་ཁུར་འོ་དེ་འདྲས་ཆགས་བསྡད་རེད་མ་བྱས་པ་ལས་མ་འགྲིག་པ། ད་ང་ཚོ་ཅིག་ཕེ་སེ་སོ་འདྲ་ལ་མ་བསྡད་ཅིག་ཕོག་ལེན་བྱས་མི་ཤ་སྟག་བཙོང་ཁང་སོགས་བྱས་མ་འོ་ཅིག་ཁ་ཐུག་ཁུ་ཐུག་ཕྱི་ནས་ཁྲོམ་ནས་ཉོས་ཅིག་དུག་གསུམ་མི་ཚེ་སྐྱེལ་རྒྱུ་ཉིད་ཅིག་ཡིན་ནི་ད་ཅིག་འགྲིག་འདོད་དེ་ད་དེ་ནས་ང་ཚོ་ཁ་ཐུག་ཁུ་ཐུག་ཉོ་དགོས་བྱུང་ན་ག་འདྲས་བྱེད་དགོས་རེད་ཨ་ནི་ཡང་ཁོ་རང་ཚོ་བཙོང་བྱས་ཉོས་བྱས་ནས་མ་གཏོགས་ཁག་པོ་འདུག་ད་ག་རེ་བྱས་ནས་གུ་ཁྱོད་སྐྱོབ་ཚེ་ལོ་གང་མི་གི་གོ་རེད་ན་དེ་གའི་མི་ཡུལ་རྒྱལ་གྱུར་བ་དེ་མ་གཏོགས་ཁག་པོ་འདུག། བྱེད་སྟངས་སྲོག་གཅོད་བཤད་དེ་རྙོག་དྲ་ཚ་པོ་ཡོད་དེ་ད་ང་ཚོ་ཟ་སོགས་བྱེད་རོགས་ཨ། བྱུང་ན་ནི། ཅིག་ཁྱེད་རང་ཚོ་རིག་པ་འདྲ་འགྲིམ་ཐུབ་ན་ནི་ཨ་ལོ་རེ་ཙེ་དཔེ་ཅིག་སྲོག་གཅོད་མང་པོ་བྱུང་འདུག་དེ་ག་ན་ལོ་གཅིག་ཙེ་ཤ་མ་བཟས་པ་ཤི་འདུག་ན་ཁག་པོ་མ་རེད། འོ་དེ་རེད་བ། དངོས་གནས་མ་རེད། ཨ་དེ་འདྲའི་བ་ཞིག་ད་ད་ལོའི་ལོའི་རིང་ག་ལ་སྟབས་དཔེ་རྟོགས་རུས་སྐྱོབ་བྱེད་དཔེ་རྙེད་སོགས་མ་བྱས་པ་བྱས་བྱས་དེ་འདྲའི་བྱེད་ཐུབ་བསམ་སོང་དེ་འདྲའི་ཅིག་བྱེད་ཐུབ་ན་ཡག་པོ་ཞིག་འདུག། ཨ་ད་ནི་ཨ་མདོ་སྔོག་འདོག་ལས་དེ་འདྲའི་ཡོད་རེད་དཔེ་དངོས་གནས་ཁོང་ཚོ་གྲོགས་པོ་གྲོགས་ཅན་ཞིག་གི། དཔེ་བར་དགའ་མེད་ཡོད་དེ་འདྲ་ཡོད་རེད་རེད་དེ་གཅིག་ང་ཚོ་རྡུགས་པར་ལབ་ཤུལ་དུ་འདུག་ལོ་རེ་ཚེ་སྲོག་ཤུགས་དཀའ་དུས་ཉོས་དེ་འདྲ་ཡོད་རེད་ད་ལོའི་ལོ་ལ་ཁྱེད་རང་ཚོ་རྒྱུ་ནི་མ་བྱོན་ཨོན་དང་དངུལ་དེ་འདྲས་འདུག་ནོ་དུག་ཤི་རྗེས་ཤ་སྟེགས་དེ་སྲིད་ཉོས་རྗེས་དུགས་སུ་ཕ་ཁྱོད་ལས་ཕྱིས་དུགས་སུ་ལབ་དུས་ལོ་རེ་ཚེ་དུག་པོ་ཁ་ཤས་ལོ་ལྔ་ཚེ་དུག་རིགས་ཀྱང་ཉོས་དེ་འདྲ་ཡོད་དོ། འོ་དེ་ལོ་ལྔ་ཚེ་སོགས་རྒྱུ་ནི་མ་བྱོན་དུགས་སུ་ལབ་དུས་དུག་པའི་ཉལ་འགྲོ་ཉོས་དེ་འདྲ་འདུག་ཨ། འོ་དེ་རེད་ད་ང་ཚོ་སྲོག་ཤུལ་དུ་གང་འདྲ་ཉོར་ཚོགས་འདུག། སྲོག་ཤུལ་བ་ས་ད་ལུས་ཀུན་ནས་དང་པོ་དེ་འདྲ་བ།

ཟླ་ག་ནས་ཤུགས་རེ་ང་ཚོ་རྙོག་ཚ་པོ་དུང་མ་བྱས་པ་ལས་མ་འགྲིག་རོ། ཞེ་ད་ལས་དེ་ནི་ཉེས་མིང་ཆེན་པོ་ཅིག་རེད་འདུག་ཨ་འདི་སྲོག་གཅོད་དེ། ཡིན་ནའི་མ་མིའི་རྒྱལ་ཁབ་གི་ཁྲིམས་བཅད་ནི་རྩད་གཅོད་བཏང་རྗེས་མི་དེ་འདྲའི་དེ་སྲིད་ཉིན་བྱང་ཡང་མ་དེ་རིང་དེ་ཡ་ཟས་རྗེས་དེ་རིང་སྲིད་འགའ་ཡོང་གི་ཟ་འདྲེ་དེ་འདྲའི་དེ་ཅང་ཡོང་མ་རེད་པ། སུ་སུའི་ཡ་རེད་དེ་ཁྱེད་སྲིད་ཉིན་ཅང་ཡོང་མ་ད་མི་དེ་འདྲའི་ཟས་གཅིག་བྱས་ནས་ནི། ཨ་ནི། རྩད་གཅོད་བཏང་གི་རེད་མ་གཏོགས་ཡ་ལ་ད་ཁྱེད་རྩད་གཅོད་བཏང་ཉིན་ཅང་ཡོང་མ་རེད་པ། ཨ་ཁོ་རང་ཚོ་ཉྭ་ལར་བཅས་རེད་ཤག་ང་ཚོ་མི་རིགས་གཅིག་འདུག་བྱས་རྗེས་དཔེ་གཅིག་གཅིག་གིས་གཅིག་ལ་ཐུབ་ཚོད་བཏང་རྗེས་དེ་བྱས་ནས་ཞུ་གཏུག་རྒྱག་ས་འདུག་ག།

དེ་གཙོ་གཙོ་ག་རེ་ཟེར་ན་མི་སི་ཉིག་སྤྱི་ཚོགས་ཤོར་བ་མི་སི་ཉིག་མི་སི་ཉིག་དེ་ལ་དངུལ་ཡག་པོ་ཡོད་ན་ད་དེ་ལྟད་མོ་ལྟ་གི་དོན་དག་ཁོང་ཚོ་ཕི་གས་བཅུག་ཤོར་ད་ཁོ་རང་སྦྱིན་བདག་དེ་དངུལ་ཚུར་ལེན་ཡག་གི་ཆེད་དུ་ད་དེ་ཅིག་སྲོག་ཆགས་དེ་ད་སྡུག་པོ་དེ་བྱས་ཕི་གས་བཅུག་ཤོར་དགོས་རེད་པ་ཁོ་རིའི་སྒང་ལ་ཕ་གྱ་ཆེ་སེ་ལས་བྱས་ན་ཁོ་སྐྱིབ་སེ་སེ་བྱས་འགྲོ་དགོས་རེད་པ་ད། ང་ཚོ་མི་ཟེར་ཡག་དེ་ཡག་པོ་མི་འདུག་གོ་བྱས་ན་ངས་དེ་གཉིས་བཤད་མ་དཔལ་འབྱོར་འཕེལ་རྒྱས་བཏང་དཔལ་འབྱོར་འཕེལ་རྒྱས་བཏང་ས་ག་ཚད་མཐར་གཏུག་ནས་བཤད་ནས་མ་བཤད་ནས་མི་ལ་ཚུར་ཞབས་འདེགས་ཞུ་ཡག་ཆེད་དུ་རེད་དཔལ་འབྱོར་འཕེལ་རྒྱས་བཏང་གི་དམིགས་ཡུལ་མཐར་ཐུག་པ་དེ། དཔལ་འབྱོར་འཕེལ་རྒྱས་བཏང་ནས་མི་ལ་ཞབས་འདེགས་ཡོང་གི་དང་ཡོང་གི་མི་འདུག་ང་ཚོ་བསམ་བློ་ཡག་པོ་གཏོང་དང་སྤྱི་ཚོགས་རྙིང་པའི་སྒང་ལ་མེད་དོ་གི་ན་ཚ་མང་པོ་ཞིག་དོན་ནས་གསར་པ་དེ་རེད་རྒན་གོག་ཚོ་གོ་མྱོང་མེད་དོ་དེ་ནས་ན་ཚ་དེ་འདྲ་སྤྱི་ཚོགས་རྙིང་པའི་སྒང་ལ་ཡོད་མ་རེད་བསམ་སྟེ་ཆོག་ཏུ་ཡོང་གི་འདུག་ཡ་མཚན་པོ་དེ་རེད། གནས་ཚུལ་མང་པོ་རྫ་ཆག་རྔམ་དྲག་མང་པོ་ཞིག་བྱེད་སྔ་མོ་བཅས་གོ་མྱོང་གོ་རུ་མེད་ཀྱང་མི་ལྡོག་ནས་མི་ལྡོག་བྱས་ནས་གོ་མྱོང་མེད་དོ་དེ་ནས་ང་ཚོ་ལ་ཡོང་གི་འདུག། ད་རི་ལ་གཏེར་སྔོག་གི་ཡོད་རེད་ཚུར་ས་དོ་ཅིག་སྔོག་བསྡད་གི་ཡོད་རེད་མ་ཅིག་ཤིང་དོ་གཅོད་གི་ཡོད་རེད་ད་གང་ག་ག་རེ་བྱེད་ཡ་རེད་ཟེར་ན་ང་ཚོ་མི་དེ་སྐྱིད་པོ་ཡོང་ཡ་ཐབས་ཤེས་ལ་རེད་བ་མི་ལ་གོས་ལོག་ཡག་པོ་ཅིག་གོན་ཡ་ཅིག་ད་མི་ལྟོ་ཞིམ་པོ་ཞིག་ཟ་ཡ་ཅིག་ད་དཔལ་འབྱོར་འཕེལ་རྒྱས་གཏོང་ཡ་དེ་ག་གང་ག་མི་སྐྱིད་པོ་ཡོང་ཡ་ཅིག་ད་སྒོ་ཟོག་སེམས་ཅན་དུད་འགྲོ་བསམ་བློ་འདི་གང་དང་ཤོག་མ་ད། ཡིག་ཆ་མང་པོ་ཡོད་རེད་དེབ་མང་པོ་ཡོད་རེད་དཔེ་རང་བྱུང་ཁོར་ཡུག་ཅིག་ཡིན་མོད་དེ་མང་པོ་ཞིག་ད་བར་དེ་འདི་གང་བསམ་དུ་མིན་མི་སེམས་ཅན་སྤྱི་ཚོགས་ཆོས་དེ་གཅིག་པོ་སྐྱིད་པོ་ཡོང་ཡ་ཐབས་ཤེས་ལ་རེད།

པའི་མི་ཚེ་ཡག་ཤོས་རེད་ད། ཞིའུ་གཅིག་པས་གསོག་བཅོས་བྱས་དཔེ་ཞིའུ་གཅིག་པས་དེ་འདྲས་བྱས་ཨ་ནི་ཤ་ལ་དགའ་པོ་བྱས་དེ་འདྲས་བྱས་བྱས་དོད་ད་ཨ་ནི་གང་འཚམ་བྱས་ནས་ཁྱེད་ཚང་ཞིབ་ཚགས་གྲུག་གྲུག་པ་ནོར་དོ་དོ་ཁ་བཏགས་ཡང་ཉུང་ཉུང་བྱས་ཨ་གཞུག་གུ་ནས་ཡང་ཁུ་བསྐོར་རྒྱག་རོགས་ལན་འདྲས་ཡང་གཞུག་གུ་སོ་སོའི་དེ་ཁྱིམ་ཚང་དེ་ནང་ལ་བག་སྐྱེས་ཡང་འདས་པས་ཡང་ཟོས་ག་བྱས་ཡང་ཤ་རྒྱག་མ་རྒྱག་ག་བྱས་ཤ་རྒྱག་ལོས་ད་ག་བྱས་འོ་དོ་སོ་ཤ་སྐམ་ཚོས་བཏང་ག་བྱང་བྱས་འདུག་སུ་ཡིན་གུ་རུ་བ་ད། ད་དེ་ང་ཚོ་གཟབ་གཟབ་བྱེད་རོགས་ཤིག་ཨ་ནི་མ་བྱས་པ་ནི་མ་འགྲིག་དེ་ཉིད་སོ་ཁྱེད་ཚང་དོ་ད་ང་ཚོ་ཚོང་ཨ་སྐྱེས་ད་འཁོར་ད་དེ་འདྲས་ཆགས་དོད་ད། ཁྱེད་ཚང་ངས་དེང་ཕྱིན་ཞུས་མ། མི་ལུས་ལེན་པར་བྱེད་ཡག་པོ་རེད་ཟི་ག་བྱེད་ཁུར་ཏེ་བསམ་བློ་ཡག་པོ་བཏང་ནས་ད་གོ་ལོག་བོད་པའི་རྙོག་ཁྲ་རེ་རེ་དུ་གོམས་པས་གུ་ཁྱོད་རྒྱབ་རྩོད་ལོ་གང་གི་སྡུག་པོ་ཁོ་རེ་གང་ལ་འགྲོ་དེ་ཉིག་སོ་ཞིག་ཁྱིམ་བུ་མི་ནག་ས་དེ་དང་ཁྱིམ་ཚང་ས་དེ། དེ་དང་ང་ཚོ་གཉིས་མ་གྱེས་ངོགས་སུ་ཁ་ལ་ཡོད་པ་དེ་རེད་ཁྱིམ་ཚང་མུན་པ་ནག་པོ་ས་འཚོ་བ་མུན་པ་ནག་པོ་ས་དེ་དངོས་གནས་རེད་ཤག་དེ་མུ་ཆུང་ཆུང་གང་ནས་ཧ་གོ་སྡིག་པོ་ཅང་ཡོང་གི་མེད་འཚོ་བ་མུན་པ་ནག་པོ་རེད་ད་སི་ལུ་དེ་ད་ག་རེ་སི་གི་ན་སང་སང་ཞིག་མ་གཏོགས་ཅི་གི་ད་དུ་བསམ་བློ་གཏོང་ཞིག་ད་དངོས་གནས་ཁ་ནག་པོ་ཞེ་པོ་ཅིག་དཔེ་ཁ་ནག་པོ་རེད་འདུག་ག་ཚེ་འདི་ལ་སྐྱིད་པ་ལྟ་རྒྱུ་མེད་དུ་འགྲོ་སྐྱེ་བ་ཕྱི་མ་དུས་ལོ་ཡག་ག་ལྟ་རྒྱུ་མེད་དུ་འགྱོག། ཨ་ནི་སོ་སོ་སྐྱིད་པ་ལྟ་རྒྱུ་མེད་དུ་འགྱུར་སྤུ་གུ་ཚོ་སྐྱིད་པ་ལྟ་རྒྱུ་མེད་དུ་སོ་སོའི་རོགས་པ་སྐྱིད་པ་ལྟ་རྒྱུ་མེད་དུ་འགྱུར། རྒྱུ་ནི་གང་གི་སྡུག་པོ་མྱངས་ཤིང་འདོད་ཡག་ཅིག་མ་ཐོབ་མི་འདུག་ག། ཡང་ད་རེས་སྡུག་པོ་བྲ་མ་ཞིག་མྱངས་སྐྱེ་བ་ཕྱི་མ་ལ་དུས་ལོན་ཡག་ཐག་ཆོད་ཞུས་པ་ནི་ང་ཚོས་མྱངས་ཆོག་གི་རེད་པ། ཡང་ན་དཔེ་གཅིག་སོ་སོ་བྲ་མ་ཞིག་མྱངས་སྤུ་གུ་དེ་གའི་དཔེ་སྐྱིད་ཐག་ཆོད་ཞིག་འགྲོ་ཡག་ཡིན་རྒྱུ་ཞིག་ནི་ང་ཚོས་དངོས་གནས་ཁྱེད་རང་ཚོ་ཕ་མ་གང་ག་ལ་དངོས་གནས་བརྒྱ་ཆ་བརྒྱ་མནའ་སྐྱེལ་ཞིག་ལབ་ཆོག་གི་དེ་ཡོད་རེད་སེམས་ཤུགས་དེ། གང་ལྟར་སྤུ་གུ་ཡག་པོ་ཡོང་རོགས་ཞེས་ནི་ངས་དཔེ། ཆུ་ལ་མཆོང་མེ་ལ་མཆོང་དགོས་བྱུང་ན་ལས་ངས་མཆོང་བསམ་ས་སེམས་ཤུགས་དེ་བརྒྱ་ཆའི་བརྒྱ་ཐམ་པ་ཡོད་རེད་དེ། ཇི་ཙམ་དཀའ་ལས་བསྐྱལ་བ་དེ་ཚིག་གི་སྤུ་གུ་ད་ག་ན་དེ་ཐིམ་རྗེས་ཉིམ་ཐོ་དེ་སྡུག་པོ་མྱང་དུ་གཉིས་ཆག་འགྲོ་གིན་མ་གཏོགས་གཅིག་གི་ཕ་མ་སྡུག་པོ་མྱང་དུ་ཅེས་དཀའ་ལས་སྤུ་གུ་གང་ལ་བ་ག་ཅང་མི་འདུག་ག་སྤུ་གུ་རེ་ད་ག་ཉང་རྒྱུ་རེ་འདུག་ག་ཆོས་དང་ད་ཆོས་ས་དེ་གལ་ཆེ་ཤོས་ཆགས་དུ་གུ་དུ་གུ་ཆོས་ས་དེ་ཆོས་བྱེད་དགོས་རེད་ཆོས་བྱེད་དགོས་རེད་ས་དེ་འོ་ད་སྲོག་གཅོད་དེ་འོ་དེས་ད་གཟབ་གཟབ་བྱེད་དགོས་འདུག་ད་སྲོག་གཅོད་པ་གཅིག་བྱས་དེ་ནས་མ་བྱིན་པ་ལེན་པ་ས་དེ་ད་མ་བྱིན་པ་ལེན་པ་ས་དེ་རྐུ་མ་རྐུ་ཡ་དེ་རེད་ད་ང་ཚོ་གཟབ་གཟབ་བྱེད་དགོས་ད་ཐ་ན་ང་ཚོ། བང་སོ་ཅན་ཡན་ཆད་ནས་ཀྱི་རྐུ་ག་བྱས་པས་ན་རྐུ་མའི་རྐུ་འདུག་གྲུབ་རྐུ་མ་ལ་ཆེ་ཆུང་ཡོད་མ་གདའ་རྐུ་མ་རེད་ད་ཆེ་ཆུང་ཀྱ་ཀྱི་ཞུ་ཡ་ཡོད་རེད་པ་ང་ཚོ་རྒྱལ་ཁབ་ཀྱི་ཁྲིམས་ལུགས་སུ་ཆ་མཚོན་ན་ལས་རྐུ་མ་ལ་ལོ་ཟས་ཟོས་ཧ་དེ་འདྲ་ཡོད་ལོ་ཟས་མ་ཟོས་ཧ་འདྲ་རྐུ་མ་ཁ་ཅིག་ལ་སྲོག་ཐོག་བཏང་དགོས་ཧ་འདྲ་ཡོད་རྐུ་མ་ཁ་ཅིག་ལ་ཚེ་བཙོན་བཞག་དགོས་ཧ་འདྲ་ཡོད་རེད་རྐུ་མ་གང་ག་སྲོག་ཐོག་མ་རྐུ་མ་གང་ག་ཚེ་བཙོན་མ་རེད་ད་ང་ཚོ་ཆོས་ནང་ནས་བཤད་ཡོད་ནས་ལས་ཀྱི་བང་སོ་ངུ་སོ་འདྲ་ཆེ་ཆུང་དེ་འདྲ་བརྐུས་ཡོད་ནས་ལས་རྐུ་མ་རེད་པ་ཨ་ཏོ་ཨ་ཕ་ད་ལྟ་དེ་འདྲ་སྟོད་གོས་རྒྱབ་དུ་ནས་ཡང་ཐུང་གུ་ཤུའི་གྲོགས་སུ་ད་འདྲ་བྱེད་ཀྱི་བསྡད་པས་ན་ལས་རྐུ་མ་རེད། རྐུ་མ་རྐུ་རྒྱུ་ཡོད་མ་རེད། ད་རྐུ་མ་དེ་འབྲས་བུ་དེ་ག་ཞིག་རེད་ཟེར་ན་སོ་སོ་ལོངས་སྤྱོད་སྤྲང་འགྲོ་གི་རེད་ད་ལོངས་སྤྱོད་དབུལ་འགྲོ་གི་རེད། ད་ཡོག་ཟེར་ན་རྐུ་མ་དེ་རྐུ་འོང་དུས་ད་བདག་པོ་དེ་ད་རྒྱུ་ཅ་ལག་དེ་ཁུག་ཁ་ཁ་ཟོས་རྗེས་བདག་པོ་དེ་རྒྱུ་དེ་ཉུང་བཏང་པ་རེད་པ། དེའི་ལས་འབྲས་དེ་འཁོར་ཡོང་དུས་སོ་སོ་ལ་རྒྱུ་ཉུང་འགྲོ་གི་རེད། འོ་སྟུག་ས་རེད། བྱས་ཙང་ང་ཚོ་བླ་མ་དེ་འདྲ་ཁ་ཞིག་གསུང་གི་འདུག་མི་ཁ་ཅིག་ཅིག་ཁ་ཤས་དེ་འདྲ་འདུག་ཕ་མ་སྤུན་མཆེད་གཞན་པ་དེ་གི་གང་ག་ཡག་ཐག་ཆོད་བྱས། ད་ཁོ་རང་ཚོས་དཔེ་གཅིག། ག་ཚད་དཔེ་གཅིག་ཡ། གང་ག་ཁ་ཁྱོར་ནག་ཁྱོར་རུ་བྱས་ནས་མ་མ་ཀྱོར་ཀྱོར་ཀྱོར་ཀྱོར་ཀྱོར་འགྲོ་ཉེན་དེ་འདྲ་འདུག་གོ། འོ་དེ་བླ་མ་དེ་འདྲ་ཁ་ཞིག་ད་དེ་སྐྱེ་བ་སྔ་མ་ལ་ལག་པ་གཙང་མ་མེད་རྒྱུ་དེ་འདྲ་རེད་ཤག་བྱས་ནས་འོ་འདི་གསུང་གི་འདུག་གོ། འོ་དེ་རྐུ་མ་རྐུ་བའི་འབྲས་བུ་དེ་འོ་ཐུགས་གསུར་ད། བཀྲེན་པོ་ཞེ་པོ་ཆགས་ཀྱོར་ལོངས་སྤྱོད་དཔེ་མི་སྲིད་གི་བཀྲེན་པོ་ཚེ་སྟོད་ལ་རྐུ་མ་རྐུ་ནས་ནི་ཚེ་སྨད་ལ་བཀྲེན་པོ་ཆེ་གི་རེད། ཨེ་ཚེ་ཚེ་སྨད་ད་དོ་ཨ་རྐུ་མ་རྐུ་དུག་ཆེ་དེ་བས་ན་ཨེ་སྐྱེ་བ་ཕྱི་མ་ཕན་ཆད་ལ་དཔེ་མི་སྲིད་གི་དཔེ་དབུལ་པོ་དབུལ་རྐྱང་བྱས་ནས་སྡོད་ཡག་ཅིག་ཡོང་གི་རེད་བ།

རྫུན་བཤད་ཕྲ་མ་བྱེད་ཚིག་རྩུབ་བྱེད་ངག་འཁྱལ་བྱེད་བཞི་བྱེད་ལུས་ཀྱི་མི་དགེ་བ་གསུམ་བྱེད་སྲོག་གཅོད་པ་མ་བྱིན་པ་ལེན་པ་མི་ཚངས་པར་སྤྱོད་པ་བྱེད་ནི་གསུམ་བྱེད་ཡིད་ཀྱི་མི་དགེ་བ་གསུམ་བྱེད་བརྣབ་སེམས་གནོད་སེམས་ལོག་ལྟ་ད་བསྡོམས་པས་བཅུ་ཏག་ཏག་འདུག་གོ་ད་མི་དགེ་བ་སྤངས་དགོས་ཀྱི་ཡོད་རེད། དེ་ཁྱེད་མ་སྤངས་ན་ཡོང་གི་མ་རེད་གསུངས་པ་ལྟ། དགེ་བའི་ལས་ལམ་བཅུ་པོ་ལུས་དང་ནི་ངག་དང་ཡིད་ཀྱིས་རྟག་ཏུ་བསྟེན་བགྱི་ཞིང་བྱེད་ཆང་རྣམས་ལས་ལྡོག་ད་དེ་བཞིན་དུ་ཆང་འོ་ད་ཆང་དེ་ཉེས་དམིགས་ཆེན་པོ་ཞེ་པོ་ཞིག་གསུང་གི་ཡོད་རེད་ཆང་དེ་ཡིན་གཅིག་མིན་གཅིག་གི་སྤངས་དགོས་རེད། ད་ང་ཚོ་ཉོག་ཚ་བོ་ཞི་བྱེད་འགྲོ་ཨ། དངོས་གནས་རེད། མྱོས་འགྱུར་འཐུང་བ་བློ་འཁྲུལ་དེ་གསུངས་པ་རེད་ད། དོན་གྱིས་ཁོ་ཕི་ཀའི་ཅི་ཞི་བདེ་ལྷིང་འཇགས་བྱས་ཡག་པོ་བྱས་པའི་མི་དཔེ་དོན་འཛོམས་ཚིག་རྩིས་ཆེད་ཡག་པོ་བྱས་བསྡད་ཤོད་འདི་ད་ད་རེ་ཆང་འཐུང་ར་བཟི་བློ་དཔེ་འཁྲུག་བྱས་ཨ་ནི་དཔེ་སོ་ཏྲེ་འགྲིག་ནི་དཔེ་ད་ད་ཚོ་ད་འདྲེ་ཁྱེད་ཀྱི་ཀྱུང་ཉི་ཆག་དུ་རེད་བ་དོན་གྱིས་ཡག་པོ་བྱས་བཤད་དེ་ནི་དེ་ཨ་ནི་ཁྱོད་རང་ཨ་མའི་རོ་ད་འདྲེ་ཤོད་ཆེ་སྐད་ཆ་ཡིན་ནི་ལས་དཔེ་འགྱུར་འོ་འདུག་ཆེ་ཆེ་སྡོད་ཡག་ཅིག་ཡོང་གི་འདུག་བ་ད་ཆང་གིས་བཟོ་གི་འདུག་ཨོ་ཁྱིམ་ཚང་མ་འཆམ་པའི་ཆང་གིས་བཟོ་འོ་དེ་ཨ་ཁྱིམ་ཚང་མ་སྐྱོ་རུ་གཏོང་ཡ་དེ་ཆང་གིས་གཏོང་གི་རེད་ཁོ་ཆང་དེ་མི། དེ་ནས་ཆོ་མེད་ཁྱེད་ཆེད་ལས་ཀ་འགྲོ་ཡ་ཡོད་མ་རེད་བ་ད་དེ་སྒྲུབ་བྱེད་ཞུ་དང་གོ་རེད་བ། འོ་དེ་ཨང་དོ་འུ་ཤི་ནས་དཔལ་འབྱོར་དོ་ཚོ་གང་གི་འདུག་ཤི། ཨ་ནི་སང་ཉིན་ན་ཉིན་ད་དོ་ཚོ་གང་ལས་ཀ་ལས་དེབ་ཅག་ད་དོ་ཚོ་གང་གི་ཆང་གིས་བཟོ་གི་འདུག་གོ། ཨ་ནི་མི་ཡིད་ཤི་ལ་ཡ། ལས་ཁུངས་ན་ལས་ཁུངས་ན་འགོ་ཁྲིད་གི་སོ་ཆོས་ཆང་འཚོལ་ན་ལས་ཨ་ཆང་གཅིག་བཏུང་མི་གའི་གསུང་བཤད་བྱས་ན། ཨ་དེ་འགྱེལ་ཅིག་ཆང་མ་བཏུང་བ་བྱས་དེ་མ་ཐག་མ་ཁུ་ཐུ་ལ་གསུང་བཤད་ན་འདི་ད་ཁོ་གྲ་འགྲིག་པོ་ཞིག་གནང་འདུག་གོ་དངོས་གནས་གང་ག་དཔེ་བློ་ལ་འགྲོ་བ་ཡག་པོ་ཞིག་བཤད་འདུག་གོ། ད་ཆང་བཏུང་ར་བཟི་ད་ག་འདི་བཤད་དེ་དཔེ་དཔེ་ཆོང་གི་ཡོང་གི་མེད་འགྲོ་ཤི་ཨ་ནི་གང་གས་ད་དེ་མི་སྡུག་ས་ཅིག་ཆགས་འགྲོ་གི་འདུག་གང་གས།

འོ་དེ་རེད་ད་དེ་ང་རེ་ང་རེ་གཅིག་ང་རེ་མི་རིགས་ཟེར་ནས་ད་ང་ཚོ་བོད་ད་ང་ཚོ་བོད་པ་སོང་ཙང་བོད་པ་ལ་ཞེན་ཏིག་ཙམ་ཡོད་ལ་ལྷག་པར་དུ་ང་ཚོ་གཅིག་ད་དེ་མ་འདྲ་མ་འདྲ་བལྟས་གཅིག་བྱེད་དུས་ད་ད་བོད་པ་ལ་ཞེན་ཏིག་ཙམ་ཡོད་ལ་བ་དེའི་དབང་གིས་ད་གཅིག་དངོས་གནས་གཅིག་བོད་པ་དེ་ད་ཆང་དེ་སང་སང་ཞིག་གཅིག་དེ་ངོ་ཐོག་ཆང་དེ་ཞེ་པོ་ཅིག་པས་གཅིག་ད་སྐྱོ་བོ་ཅིག་བཟོས་ངོ་ཐོག་བ་ཅིག་གང་ག་ཡག་པོ་མི་འདུག་བ་ཅིག་ཆང་དེ་དངོས་གནས་གཅིག་སྐྱོ་བོ་ཞིག་བཟོས་ངོ་ཐོག་བྱེད་ད་ང་ཚོ་ཟ་སོ་ཟིག་ཞིག་གོ་ང་ཚོ་གཅིག་ད་གཅིག་མི་རིགས་གཅིག་ཚུལ་འཛོམས་གཅིག་གང་གསོལ་རེ་བྱས་དེ་འདྲ་བྱེད་པའི་དུས་ཚོད་སླེབས་དུ་ད་ཨང། ཆང་ཨུ་ཚུགས་རྒྱབ། ཨ་མ་དུང་ནུ་པའི་ཁབ་བཙུགས། ར་ལྟར་བཀྲ་མ་རི་ཞིག་བུར་བ། ཅིག་འབུད་ན་མ་ལུ་ཞེ་པོ་ཅི་ལྟར་ཅིག་དངོས་གནས་ལུང་པ་བྱས་རྗེས་ཤ་ཕྲུ་གུ་ཕན་ཐོགས་དཔེ་ཆེ་ཞེ་པོ་བྱས་པའི་སྐྱེ་ཤི་རེད། དངོས་གནས་བྱས་ན་བསམ་བློ་ཡག་པོ་གཏོང་དང་ཆོ་མེད་རྒྱུའི་ལས་ཀ་རེད་འདུག་ཆོ་རྒྱུན་ནས་མེད་རྒྱུའི་ལས་ཀ་དོ་ཚོང་ངམ་ལོག་ལྟོས་རེད། ད་ཡག་པོར་བྱས་ནས་ད་ཕར་ཨུ་ཚུགས་རྒྱབ་དུག་བྱས་ཆོག་རེད་དངོས་གནས་ཕི་གས་ཕན་ཐོགས་པ་ཅིག་ད་ཕྱིས་སུ་པའི་ལུང་པའི་ནང་ལ་ཕར་ལ་གང་ག་ལ་ཕན་འགྲོ་བ་ཅིག་ཡིན་རྒྱུ་བྱས་ན་ད་ང་ཚོས་ཨུ་ཚུགས་རྒྱབ་དུག་བྱས་ཆོག་གི་དེ་ད་དེ་ཕན་ཐོགས་ཅི་མེད་རྒྱུའི་ལས་ཀ་རེད་འདུག་ཕན་ཐོགས་རྒྱུན་ནས་མེད་རྒྱུའི་ལས་ཀ། ལས་ཁུངས་ནང་དེ་འདྲ་བྱེད་ཀྱི་འདུག་གོང་དང་པོ་སློབ་གྲྭ་ནང་ལ་ཡག་ཐག་ཆོད་ཡོད་པ་ཞིག་སློབ་སྦྱོང་ཨང་དེ་ནས་ལས་ཁུངས་བཅས་དེ་བྱེད་དེ་ཁུ་དེ་བླུད་ད་ཁོ་སློབ་སྦྱོང་ཡག་པོ་བྱེད་སྤྱོད་སྟངས་ཆེན་པོ་བྱེད་གོ་ས་ཡར་ཡར་འཕར་གང་མཚམས་ཤིག་ནས་གང་གཱའི་དཔེ་རྐྱང་ལ་དེ་རྐྱང་ལ་བྱེད་བེད་བཞུགས་བསྐྱལ་ཨང་ནས་བཏུང་བས་བཏུང་གང་མཚམས་ཤིག་ནས་མར་མར་མར་ཕ་བོང་གི་ལྟོ་བ་ཡང་ཁུག་ཁུག་ཏུ་གང་ན་འདི་ཅི་ལགས་འདི་ལྟར་གང་ན་གྲོགས་པོ་ཉེ་པོ་བྱས་ཙམ་ལ་མར་འགྲོ་ཡག་ཅིག་མ་གཏོགས་ཡར་འགྲོ་ཧ་ལམ་ད་མེད་པ་བཟོ་ཞིག་རེད་ཤག་ཁྱོན་ནས་མི་འདུག་ཨང་ཁྱོན་ནས་ཡོད་མ་ད་ཅིག་ཆང་ཟེར་ཡག་དེ་དངོས་གནས་ཉེས་དམིགས་ཆེན་པོ་ད་ང་ཚོ་གཟབ་གཟབ་བྱེད་དགོས་ད་གལ་ཆེན་པོ་ཤག་བྱུང་ན་ནི་ད་ཕར་གཙང་མ་ཡག་པོ་ཕར་ཅིག་ད་ཕར། བཅད་བཞག་ན་སྤང་བཞག་ན་ཡག་ཤོས་ཤག། དངོས་གནས་རེད་བཞག་འདི། ད་ཉེས་དམིགས་ཆེན་པོ་ཞེ་པོ་ཅིག་རེད། ད་ང་ཚོ་བསམ་བློ་གཏོང་ད། སོ་སོ་མ་སྐྱེས་ནས་ཁྱེད་ད་ལྟ་པོའི་ཐོག་ག་ཚོད་གཏོང་ཤོར་ད་རྩ་མར་ཅི་མ་སོང་ནས་ཕ་ཙི་དེ་མ་སོང་ཅིག་ད་ཧེ་ན། ཞེ་པོ་གཏོང་ཤོར་བ་དཔེ་མི་སྲིད་གི་ཤུགས་ཆེན་པོ། ཨ་དེ་གས་གང་གང་ལ་ཕབ་རྒྱབ་ཤོར་ཨེ་ཆང་བཏུང་བ་ཁུ་ཏུག་ལ་ཡག་ཅིག་སྟེགས་རྩིག་ཤོས་ཡག་ད་ཅིག་ཏུ་གནས་ཚུལ་ལྷག་འགྲོ་ད་དེ་ནས་ག་ཚོད་བྱུང་འགྲོ་རེད། ད་ཆང་བཏུང་སོང་ན། ཡོད་མ་རེད། ཕྲུ་གུ་བདག་པོ་རྒྱག་མཁན་ཡོད་མ་རེད། འདི་ཀུན་དགོངས་འཇགས་ཀྱི་སེམས་ཅན་ལ་སེམས་ཅན་ལྟ་མཁན་ཡོད་མ་ག་གེ། སེམས་ཅན་ལ་ལྟོ་སྟེར་མཁན་ཡོད་མ་ལྟོ་གོས་སྤྲོད་མཁན་ཡོད་མ་ག་གེ་ཡོད་མ། ཨོ་སོ་སོ་ཕྲུ་གུའི་ར་རི་ཅིག་སི་ཏུ་དལ་ཤོར་བ། ཆོབ་དང་སྦྱར་ནི་རེད། ལོ་གསར་སོགས་དང་འདྲེ་དུས་དུས་ཆེན་ཅི་འདྲི་ལ་ཡང་ཆང་བཏུང་མཁན་དང་ཆང་མ་བཏུང་མཁན་བྱེད་དུས་ཆང་མ་བཏུང་མཁན་དེ་གྱོང་འདུག་ཆང་མ་བཏུང་མཁན་དེ་ཁོ་གང་གི་མ་མ་དེང་དེ་གང་གི་ཟ་འདུག་ཆང་བཏུང་མཁན་དེ་ཞོགས་པ་ནས་དེ་འདྲེ་རེ་བཏུང་བྱེད་དེ་ཨོ་ར་བཟི་ཨོ་སྟོང་དུས་ལྟོ་དྲུག་མར་བ།

གལ་ཆེན་པོ་ཞེ་པོ་ཅིག་རེད་ཤག་ཆང་རྣམས་ལས་ལྡོག་ཅེས་ད་ཆང་དེ་ཡིན་གཅིག་མིན་གཅིག་སྤང་དགོས་རེད་གསུངས་པ་ད་མི་དགེ་བཅུ་སྒང་ལ་ཡ་ཆང་སྤང་དགོས་རེད། དེ་བཞིན་དགེ་བ་ཡི་འཚོ་བ་ལ་ཡང་མངོན་པར་དགྱེས་པར་མཛོད་ཅེས་ད་མི་དགེ་བཅུ་པོ་དེ་སྤངས་རྗེས་དགེ་བ་བཅུ་པོ་དེ་ལ་ཚུལ་སྤྱད་དགོས་རེད་གསུངས་པ་རེད། ལོངས་སྤྱོད་གཡོ་བ་སྙིང་པོ་མེད་མཁྱེན་ནས་དགེ་སྦྱོང་བྲམ་ཟེ་བཀྲེན་དང་བཤེས་རྣམས་ལ་སྦྱིན་པ་ཚུལ་བཞིན་སྩལ་བགྱི་ཕ་རོལ་ཏུ་སྦྱིན་ལས་གཞན་པའི་གཉེན་མཆོག་མ་མཆིས་སོ་ཞེས། ད་ང་ཚོ་ལོངས་སྤྱོད་ས་ཤོར་བ་ལོངས་སྤྱོད་ཟེར་དེ། གཡོ་འཕྲོག་ཉེས་བྱས་རིགས། ང་ཚོ་ལོངས་སྤྱོད་ཟེར་དེ་རྒྱུ་དཔལ་འབྱོར་རྒྱུ་ནོར་པ།